གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་བཞི་རེས་གཟའ་སྤེན་པ་རེད། ཞུ་ནི་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ཞིག་ཕུན་ཚོགས་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་གཅིག་ཉིན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་གཞུང་དོན་གཟིགས་སྐོར་དུ་ཕེབས་འབྱོར་བྱུང་ཡོད་པ་དང་ཚེས་གཉིས་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་མཆོག་དང་གཞན་ཡང་འབྲེལ་ཡོད་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང།

ཡང་མཛད་རིམ་གཞིར་བཟུང་ལྟར་ན་སྲིད་སྐྱོང་མཆོག་ཚེས་གསུམ་ཉིན་ཤི་ཁ་གྷོ་བརྒྱུད་ཝིས་ཀོན་སིན་གྱི་མེ་ཌི་སིན་གྲོང་ཁྱེར་ནང་ཕེབས་འབྱོར་བྱུང་སྟེ་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་ཚོས་སྣེ་ལེན་ཞུས་ཡོད་པ་དང་ཚེས་བཞི་ཉིན་སྲིད་སྐྱོང་ཁུལ་དེའི་ནང་ཡོད་པའི་དགེ་བཤེས་བཟོད་པ་ལགས་དམ་པའི་ཆོས་ཚོགས་སུ་གནས་གཟིགས་དང་ཁུལ་དེར་གནས་སྡོད་བོད་པའི་གཞོན་སྐྱེས་ཆེད་ལས་པ་ཁག་ཅིག་དང་ཐུག་འཕྲད་བཀའ་བསྡུར་བྱས་རྗེས་དེ་ནས་ཤི་ཁ་གྷོ་ནང་ཕེབས་ཏེ་བོད་མི་ཚོ་དང་མཇལ་འཕྲད་གནང་རྒྱུ་རེད་དེ་བཞིན་ཚེས་ལྔ་ཉིན་ཁུལ་དེའི་གཟའ་མཇུག་སློབ་གྲྭའི་དགེ་སློབ་ཚོ་དང་ཐུག་འཕྲད་ཀྱིས་ཕྱིར་ཝ་ཤིན་ཏོན་དུ་ཕེབས་ཏེ་ཚེས་དྲུག་ཉིན་ཨ་རིའི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་དང་ཚེས་བདུན་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere མཆོག་གཙོ་བྱས་པའི་ལས་བྱེད་ཚོར་མཇལ་འཕྲད་དང་དེ་ནས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁ་ཤས་དང་མཇལ་འཕྲད་གནང་རྒྱུ་རེད། དེ་བཞིན་ཚེས་བཅུ་ནས་བཅུ་བདུན་བར་ཨ་རིའི་ནུབ་རྒྱུད་ཀྱི་བོད་མི་འདུས་སྡོད་ཁག་ལ་འཚམས་གཟིགས་དང་དེ་ནས་རིམ་བཞིན་ཁེ་ན་ཌའི་ནང་གཟིགས་སྐོར་གྱིས་ཟླ་བ་འདིའི་ཚེས་བཅུ་བདུན་བར་སྲིད་སྐྱོང་གིས་བྱང་ཨ་རིའི་ཁུལ་གྱི་གཞུང་འབྲེལ་གཟིགས་སྐོར་གནང་རྒྱུ་ཡིན་འདུག་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་ནས་ཨ་མི་རི་ཀའི་ཐེར་མོ་ཧྥི་ཤེར་ཚན་རྩལ་ཁེ་ལས་ཁང་ལ་སྐྱོན་བརྗོད་གཏམ་བརྗོད་ཀྱི་ལམ་ནས་ལས་འགུལ་སྤེལ་འདུག་ད་སྐབས་རྒྱལ་སྤྱིའི་ཚོགས་པ་ཁག་བརྒྱ་ར་ཉི་ཤུ་ལྷག་མཉམ་འབྲེལ་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་ནས་ཕྱི་ཟླ་གཉིས་པའི་ཚེས་ལྔ་བར་བདུན་ཕྲག་གཅིག་རིང་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་སྤེལ་མུས་ཡིན་པའི་ཁྲོད་ཚེས་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་བཞི་སྟེ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ། དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་ཐུན་མོང་གི་བཀོད་སྒྲིག་འོག་ཨ་མི་རི་ཀར་རྟེན་གཞི་བྱས་པའི་ཐེར་མོ་ཧྥི་ཤེར་ཚན་རྩལ་ཁེ་ལས་ཁང་གིས་བོད་ནང་བོད་མི་ཚོའི་ཁྲག་རིགས་རྒྱུ་རྫས་ཌི་ཨེན་ཨེ་བསྡུ་ལེན་བྱ་བའི་ཡོ་ཆས་དེ་བཞིན་རྒྱ་ནག་ལ་མཁོ་བཙོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པའི་གཏམ་བརྗོད་ཀྱི་ལམ་ནས་ལས་འགུལ་སྤེལ་ཡོད། སྐབས་དེར་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་ཀྱིས་རྒྱ་ནག་གཞུང་གིས་ཁྲིམས་མཐུན་མིན་པའི་ཐོག་ནས་ད་བར་བོད་མི་ས་ཡ་གཅིག་ལྷག་གི་རིགས་རྫས་མཁོ་སྒྲུབ་བྱས་ཟིན་ཡོད་པ་མ་ཟད་མཐའ་ན་ལོ་ན་ལྔ་ལས་མ་སོན་པ་རྣམས་ཀྱི་རིགས་རྫས་ཀྱང་བཙན་དབང་གིས་བསྡུ་ལེན་བྱེད་མུས་ཡིན་པ་དེ་ནི་གཙོ་བོ་བོད་མི་ཚོར་གསང་བའི་ལྟ་སྲུང་གི་ལས་གཞི་རྒྱ་སྐྱེད་གཏོང་རྒྱུའི་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག། སྐྱོན་དང་མ་མཚོན་ན་མ་འོངས་པ་ལ་ཉེན་ཁ་ཆེ་ཤོས་ཅིག་ག་རེ་ཡོད་ལབ་ན། ད། དབྱིན་ཇིའི་ནང་དུ་ང་ཚོས་ཀྱི Largest Database ལ་ཡོད་ར་དེ། Genetic Database། དེ་འདྲའི་གི་བརྒྱུད་ནས་ནི་མི། ད། བོད་མི་རྣམས་ལ་དམ་དྲག་ཤུགས་རུ་བཏང་ཡས་ན་རེད། གཅིག་ཡང། སྐོར་སྐྱོད་ག་དེ་འདྲ་བྱས་ཡས་ན་ག་རེ་ཡིན་ན་ད། རང་དབང་ག་ཚོད་ཀྱིས་ད་དམ་དྲག་ཤུགས་རུ་བྱས་ཡས་ད་རང་དབང་མེད་པ་བཟོ་ཡས་ཐབས་ཤེས་རང་རེད།
ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས། ཨ་རིའི Thermo Fisher ཚན་རྩལ་ཁེ་ལས་ལས་ཁང་གིས་རྒྱ་ནག་ལ་གཞིས་བཞུགས་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་མཁོ་འཚོང་བྱེད་ཀྱི་ཡོད་པ་འདི་ནི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་པ་ད་རེས་ལས་འགུལ་འདིའི་བརྒྱུད་ནས་གསལ་སྟོན་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང།
ལྷག་པར་དུ་ང་ཚོས་དེ་རིང་འབོད་སྐུལ་ཞུ་ཡ་དེ Thermo Fisher བཟོ་ཚོང་ཁང་རང་ལ་ཁོ་རང་ཚོ་གི་ཡོ་ཆས་འདི་བེད་སྤྱོད་ལོག་པ་ཅིག་བཏང་གི་འདུག་འགྲོ་བ་མིའི་ཐོབ་ཐང་དང་འགལ་གྱི་འདུག་ཟེར་ནས་ང་ཚོས་ཁོ་རང་ཚོ་ལ་འབོད་སྐུལ་འདི་ཞུ་དགོས།
ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས Thermo Fisher ཚན་རྩལ་ཁེ་ལས་ལས་ཁང་གིས་གཞིས་བཞུགས་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་དེ་བཞིན་རྒྱ་ནག་ལ་མཁོ་འཚོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་སྤེལ་མུས་ཡིན་པ་དེའི་སྐོར་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་ངོ་སྤྲོད་གནང་གསལ། ད་ལས་འགུལ་འདྲ་མིན་སྣ་ཚོགས་ཡོང་གི་རེད་མཚན་རྟགས་བསྡུ་རུབ་ང་ཚོས་རབ་དང་རིམ་པ་པཎ་ཆེན་རིན་པོ་ཆེ་གཙོས་པའི་ང་ཚོས་རབ་དང་རིམ་པ་མང་པོ་ཞིག་སྤེལ་ཡོད་པ་དེ་ད་རིང་འདི་ལ་ང་ཚོས་དམིགས་བསལ་ཚོད་དཔག་ཅིག་བྱས་མེད། ཡིན་ནའི་གང་བྱུང་བ་དེ་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས། ཨ་ནི་དེ་ནང་བཞིན་གྱི་ཡང་འཕྲོད་བསྟེན་ལྷན་ཚོགས། དེ་ནང་བཞིན་གྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་དེ་ཚོ་ཚང་མ་ལ་ང་ཚོས petition ཕུལ་ཡས་ཀྱི་ཐག་གཅོད་བྱས་པ་ཡིན།
ཡང་དེ་དང་ཕྱོགས་མཚུངས་བོད་རྒྱལ་ཡོངས་དམངས་གཙོ་ཚོགས་པའི་ཚོགས་གཙོ་བཀྲ་ཤིས་དོན་འགྲུབ་ལགས་ཀྱིས་བོད་མིའི་ལས་འགུལ་བ་ཚོར་མཚོན་ན་བདུན་ཕྲག་གཅིག་རིང་གི་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་དེ་ནི་རྒྱ་ནག་གཞུང་གི་བཟང་སྤྱོད་དང་བྲལ་བའི་བྱ་སྤྱོད་རྣམས་ཐེར་འདོན་བྱེད་རྒྱུ་ཡི་གོ་སྐབས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་བདུན་ཕྲག་དེ་ལ་ཡང་རྒྱལ་སྤྱིའི་བདུན་ཕྲག་ལས་འགུལ་གྱི་བདུན་ཕྲག་ཞིག་བྱས། ད་ནི་ང་ཚོས་ལས་འགུལ་སྤེལ་གྱི་ཡོད་རེད་ད་རིང་གི་ལས་འགུལ་སྤེལ་དགོས་ཡས་ཀྱི་དགོས་པ་རྒྱུ་མཚན་གཙོ་བོ་འདི། ད་ནི་ད་ལྟའི་ཆར་ལ་ཡང་བོད་ནང་ལོགས་ལ་ཡང་ད་ལོ་ཤས་ནས་བཟུང་བྱས་བྱས་བྱས་ནས་བོད་པའི་གི་རིགས་རྫས་རྐུ་འཁྱེར་བྱས་རྒྱ་ནག་གི་སྲིད་བྱུས་ངན་པ་འདི་དེ་ལ་ཡང་ང་རང་ཚོ་གི་ངོ་རྒོལ་གཙོ་བོ་དེ་གཅིག་རེད་དེ་ག་ནང་བཞིན་གཉིས་པ་དེ་ལ་ཡང་ང་རང་ཚོ་གི་ད་ལྟ Thermo Fisher Scientific བྱས་བྱས་ཨ་ནི་རྒྱལ་སྤྱིའི་རང་དབང་གི་ལྡན་པའི་ལུང་པའི་ནང་ལོགས་ལ་ཡང་ཚོང་ལས། མང་པོ་ཞིག་གིས་ང་རང་ཚོའི་བོད་ནང་ལོགས་ལ་མནར་གཅོད་མྱངས་བཞིན་པའི་མི་ཞིག་བོད་རིགས་ཚོའི་བརྒྱུད་བྱས་ནས་ཁོ་ཚོས་ཁེ་བཟང་བཏོན་ཡས་འདི་འདྲས་ཀྱི་ཚོང་ལས་མང་པོ་ཞིག་ཡང་ང་རང་ཚོས་མཚམས་འཇོག་དགོས་ཡས་ལ་འདི་གཅིག་རེད་ཨ་ནི་རང་དབང་གི་ལུང་པ་ད་ཨ་རི་མཚོན་པ་ཡིན་ན་ད་ལྟ Thermo Fisher འདི་ཨ་རི་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་ཨ་རིའི་གཞུང་ལས་མི་ནས་དེ་ཚོའི་ནང་ལོགས་ལ་ཞིབ་འཇུག་བྱེད་རོགས་བྱེད་ཞེས་ང་ཚོས་གི་འབོད་སྐུལ་ཡིན་ལ། གོང་བཤད་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་བཞི་གི་བསྒྲགས་གཏམ་དེའི་ནང་བོད་མི་གཙོ་བྱས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བ་ཚོས་ད་རེས་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཞི་གིས་བཏོན་པའི་དགོས་འདུན་ལ་རྒྱབ་སྐྱོར་ཆེད་ཨ་རིའི་གཞུང་ནས Thermo Fisher ཚན་རྩལ་ཁེ་གཉེར་ཁང་གི་ལས་དོན་བྱེད་ཕྱོགས་ལ་རྟོག་ཞིབ་ནན་མོ་བྱེད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་བཀོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ལི་ཐང་ནས་ཡིན་པའི་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་རྒྱ་ནག་གི་འཛིན་བཟུང་དང་འབྲེལ་བཙོན་ཁང་དུ་འདས་གྲོངས་ཕྱིན་ཡོད་པའི་ཐད། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་ནས་གནས་ཚུལ་བཏང་བར་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གསུམ་པའི་ནང་རྒྱ་ནག་གཞུང་གིས་བོད་ནང་གི་ལི་ཐང་རྫོང་གྱོང་པ་སྡེ་བ་ནས་ཡིན་པ་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་ནས་ཡུལ་དེའི་ས་གནས་སྡེ་བ་ཤོག་ཁག་གཉིས་སུ་གྱུར་བ་འདུམ་འགྲིག་གནང་རྐྱེན་སོགས་ལ་བསྙད་བཏགས་ནས་འཛིན་བཟུང་བྱས་ཡོད་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་ཁོང་གློ་བུར་ལི་ཐང་རྫོང་གི་བཙོན་ཁང་དུ་འདས་གྲོངས་སུ་ཕྱིན་ཡོད་པ་དང། རྒྱ་ནག་གཞུང་གིས་ས་གནས་ཡུལ་དགོན་གཉིས་ལ་དགེ་བཤེས་ལགས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཕྱིར་བསྒྲགས་མི་ཆོག་པའི་དམ་བསྒྲགས་ཤུགས་ཆེར་བྱེད་བཞིན་ཡོད་པ་བོད་ནང་དང་བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་བཤད་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་བརྗོད་དོན་ལ། དགེ་བཤེས་ཕན་བདེ་རྒྱལ་མཚན་ལགས་སུ། དེ་སྔ་ནད་གཞི་ལྟ་བུ་གང་ཡང་མེད་ཀྱང་རྒྱ་ནག་གཞུང་གིས་འཛིན་བཟུང་རྗེས་བཙོན་ཁང་དུ་མནར་གཅོད་རྐྱེན་གྱིས་ཡིན་པ་དོགས་གཞི་ཡོང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་ཁོང་བཙོན་ཁང་དུ་གཟུགས་གཞི་བདེ་མིན་གྱིས་ལི་ཐང་རྫོང་གི་སྨན་ཁང་དུ་འཁྲིད་དགོས་བྱུང་ཡོད་པ་དང། དགེ་བཤེས་ལགས་འདས་གྲོངས་སུ་ཕྱིན་པ་དང་འབྲེལ་རྒྱ་ནག་གཞུང་འབྲེལ་ངོས་ནས་ཁོང་གི་སྐུ་ཕུང་གྱོང་པ་སྡེ་བའི་ནང་གདན་དྲངས་ཏེ་ཉིན་ཤས་བཞག་ཡོད་ན་ཡང་མི་མང་སྐུ་ཕུང་ལ་མཇལ་ཁ་མ་བཏང་བ་མ་ཟད་མི་མང་གི་འགྲོ་འདུག་ལ་དམ་དྲག་བྱས་རྗེས་སྐུ་ཕུང་བཙན་ཐབས་ཀྱིས་ཁྱེར་ཏེ་ནང་མིར་དུར་འཇུག་ཀྱང་བྱེད་བཅུག་མེད་པར་འགྲེལ་བརྗོད་གནང་གི་འདུག་ཐེངས་འདིར་རྒྱ་ནག་གཞུང་གིས་ཁོང་ལ་ཉེས་འཛུགས་གཙོ་བོ་གཅིན་སྐྱོགས་བཤད་སྒྲུབ་དར་རྒྱས་གླིང་དགོན་པ་ཉམས་གསོ་གནང་བ་དང་ས་གནས་སྡེ་བ་ཤོག་ཁག་གཉིས་སུ་གྱུར་བ་འདུམ་འགྲིག་གནང་རྐྱེན་ཡིན་པ་དང་འབྲེལ་ཡོད་ནས་ཁོང་ལ་བཙོན་ཁང་དུ་ཁྲིམས་ཐག་བཅད་མིན་ཤེས་རྟོགས་མ་བྱུང་སྐོར་བརྗོད་སོང་ལ། ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་སུ་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་བཀོད་ཡོད་པ་དང། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་བོད་མི་མང་དག་ཅིག་རྒྱ་ནག་གི་བཙོན་ཁང་ཁག་ཏུ་འདས་གྲོངས་འགྲོ་བཞིན་པ་དེ་རྒྱ་ནག་གཞུང་གིས་ཉེས་འཛུགས་སྣ་ཚོགས་བྱེད་བཞིན་པ་དག་ངོས་ལེན་མ་བྱས་པས་གཅར་རྡུང་དང་མནར་གཅོད་ལ་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། དྲག་པོའི་བྱེད་ཐབས་མང་པོའི་སྒང་ནས་སྤྱད་ནས་ཨ་ནི་ཉེ་གི་དབང་མོ་ནང་མ་འདི་ནང་པའི་ཏང་དང་དེ་གང་ལ་ནས་ད། ལམ་སང་གྲོང་འགྲོ་གི་འདུག་ཨ། དགེ་བཤེས་ཕན་བདེ་རྒྱལ་མཚན་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་རྒྱ་གར་དུ་འབྱོར་ནས་རྒྱ་གར་ལྷོ་ཕྱོགས་སེ་ར་སྨད་སྤོམ་ར་ཁམས་ཚན་དུ་སློབ་གཉེར་གནང་སྟེ་དགེ་བཤེས་ཀྱི་མཚན་གནས་བཞེས་གནང་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཅིག་ནས་དགེ་བཤེས་ལགས་ཕ་ཡུལ་གྱོང་པ་རུ་ཕྱིར་ལོག་གནང་རྗེས། མུ་མཐུད་སྒོམ་སྒྲུབ་ཉམས་ལེན་དང་འབྲེལ་ས་གནས་དད་ལྡན་ཡུལ་མི་ཚོར་ཆོས་གསུང་གི་ཡོད་པས་ས་གནས་ལ་ཕན་ཐོགས་ཆེན་པོ་བྱུང་གི་ཡོད་སྟབས

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་རྒྱ་ནག་གིས་བོད་ས་ཡོངས་སུ་བོད་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་ལས། བོད་མདོ་སྨད་རྔ་བ་ཁུལ་དེ་དམིགས་བསལ་གྱིས་དྲག་གནོན་བྱེད་ཡུལ་ཞིག་ཡིན་པ་དང། རྔ་བ་ས་ཁུལ་དེ་ཅིའི་ཕྱིར་རང་ལུས་མེར་བསྲེགས་གཏོང་ཡུལ་མང་ཤོས་སུ་གྱུར་པ་ཡིན་པ་བཅས་ཀྱི་སྐོར་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཞིབ་འཇུག་པ་ལྷ་སྡེ་གནམ་ལོ་ཡག་ལ་གྷེ་ཐོ་གིས་བཅར་འདྲི་ཞུས་པར་གསན་རོགས་གནང། རྒྱ་ནག་གིས་བོད་ཀྱི་ས་ཁུལ་ཡོངས་སུ་བོད་ཀྱི་རིག་གནས་དང་ཆོས་ལུགས་སྐད་ཡིག་ཚུན་ཆད་རྩ་མེད་གཏོང་བའི་སྲིད་ཇུས་ལག་བསྟར་བྱེད་ཀྱི་ཡོད་ལ། དེ་ལས་ཀྱང་བོད་མདོ་སྨད་རྔ་བ་ས་ཁུལ་དུ་བོད་ཀྱི་ས་ཁུལ་གཞན་ལས་ཀྱང་དམ་དྲག་ཆེ་རུ་བཏང་ནས། རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ཟེར་བ་དེ་ངེས་པར་དུ་སྦྱང་དགོས་པའི་བསླབ་བྱ་ཞིག་ཏུ་གྱུར་ཡོད་པ་མ་ཟད། བོད་ཡིག་བེད་སྤྱོད་ལ་སྟངས་འཛིན་དང། དྲ་རྒྱ་ཁག་ལ་དམ་དྲག་བྱས་ཡོད་པ་མ་ཟད། རང་ལུས་མེར་བསྲེགས་ཀྱི་དོན་རྐྱེན་རེ་བྱུང་མ་ཐག། བདུན་ཕྲག་མང་བོར་རྦད་དེ་དྲ་རྒྱ་མེད་པར་བཟོ་བ་དང། ལྟ་སྤྱོད་ཅུང་ཙམ་མི་མཐུན་པ་དང། དོགས་གཞི་ཙམ་ཡོད་པ་རྣམས་སློབ་གསོའི་ར་བ་ཟེར་བར་འཇུག་བཞིན་ཡོད་ལ། ཁྲིམས་ལུགས་སློབ་གསོ་དང། རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ཟེར་བ་དེ་ནི། ནམ་རྒྱུན་གྲྭ་བཙུན་དག་གིས་ངེས་པར་དུ་སྦྱང་དགོས་པའི་བསླབ་བྱ་ཞིག་ཡིན་པ་མ་ཟད། འབྲོག་པ་རྣམས་ཀྱིས་ཀྱང་ངེས་པར་དུ་སློབ་སྦྱོང་བྱེད་དགོས་ལ། སློབ་གསོ་དེ་དག་ལ་གཡོལ་ཐབས་ཙམ་བྱས་པ་ཡིན་ནའང་འཛིན་བཟུང་བྱེད་ཀྱི་ཡོད་པ་སོགས་ཀྱི་སྲིད་ཇུས་དེ་རྒྱུན་ལྡན་ལྟ་བུར་གྱུར་ཡོད་པ་རེད། གནས་ཚུལ་དེའི་སྐོར་ནས། རྩོམ་པ་པོ་དང་རྒྱ་ནག་སྐོར་གྱི་ཞིབ་འཇུག་པ། ལྷ་སྡེ་གནམ་ལོ་ཡག་ལ་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་དོན། ཨོ་རེད་ད་རྒྱ་ནག་དམར་ཤོག་གཞུང་གིས་ཡིན་ན་ཨ་མདོ་རྔ་བ་ས་ཁུལ་འདི་ཡིན་ན་ད་ཏན་ཏན་ཨབ་རྒྱུར་གི་སྲིད་ཇུས་ཡོད་ག་དེ་ད་མང་ང་ཟིག་ཡིན་གི་ན།

ཡང་ཁོང་ལ། སྤྱིར་ཡིན་ན་བོད་མདོ་དབུས་ཁམས་གསུམ་གང་སར། འཛམ་གླིང་གི་ལོ་རྒྱུས་སྟེང་བྱུང་མ་མྱོང་བའི། རང་ལུས་མེར་བསྲེགས་གཏོང་མཁན་མང་བོ་བྱུང་ཡོད་པའི་ཁྲོད་ནས། བོད་དུ་རང་ལུས་མེར་བསྲེགས་གཏོང་མཁན་མང་ཤོས་དེ། མདོ་སྨད་རྔ་བ་ས་ཁུལ་ཆགས་ཡོད་པའི་རྒྱུ་མཚན་ཅི་ཞིག་ཡིན་པའི་སྐོར་ལ་བཅར་འདྲི་ཞུས་སྐབས། ཁོང་གིས་རང་གི་དགོངས་ཚུལ་གསུངས་དོན།

གཅིག་རེད་འཛམ་གླིང་གི་དེ་ཚོར་གི་ཡིན་ན་སྒྲོན་ལྟ་བུ་རེད་བདག་ཉིད་དེ་ཉིད་ན་བདག་གི་ཆུ་བོ་མ་ཁྱེར་སེམས་ཅན་གྱི་ཆེད་དུ་ཡིན་ན་ད་རང་སྲོག་གི་འབྱུང་བ་ར་བློས་གཏོང་ཐུབ་ནོ་བུ་ཡང་ཆེད་ལས་ཀིར་གནས་ཅིག་བ་རེད་བདག་སེམས་དེ་ཉིད་ད་རྒྱ་ནག་དམར་ཤོག་གཞུང་གི་བོད་ལ་དབང་ཁྱེར་ཡིན་ནོ་ནི་བོད་ལས་ཆོས་ཉིད་ན་ད་ད་ལར་རྒྱ་ཟིག་གོ་ནོ་ད་བདག་གི་ཆེད།

བོད་དུ་ད་ལྟའི་བར་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱིར་བོད་ཡུལ་དུ་གདན་འདྲེན་བྱེད་དགོས་པ་དང། བོད་ལ་རང་དབང་དགོས་པ་སོགས་ཀྱི་སྐད་འབོད་དང་བསྒྲགས་གཏམ་སྤེལ་ནས། ད་ལྟའི་བར་དུ་བོད་མི་བརྒྱ་དང་བདུན་ཅུ་ཙམ་གྱིས། རང་ལུས་མེར་བསྲེགས་བཏང་ནས། རྒྱ་ནག་གི་དྲག་པའི་སྲིད་ཇུས་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་ལ། དེ་ནི་འཛམ་གླིང་གི་མིའི་རིགས་ཀྱི་ལོ་རྒྱུས་སྟེང་དུ། བྱུང་མྱོང་མེད་པའི་ཞི་རྒོལ་གྱི་ལས་འགུལ་ཞིག་ཆགས་ཡོད་པ་རེད།

ཨན་ཐོ་ནི་སྦི་ལིན་ཁིན་མཆོག་གིས་རྒྱ་ནག་ལ་གཟིགས་སྐོར་གནང་འཆར་ཡོད་པ་དེ་ཕྱིར་འགྱངས་བྱས་འདུག་ཟླ་བ་གཉིས་པའི་ཚེས་གཉིས་ཏེ་རེས་གཟའ་ཕུར་བུའི་ཉིན་ཨ་རིའི་རྒྱལ་སྲུང་ལྷན་ཁང་གི་དཔོན་རིགས་ནས་བརྗོད་ན། ཨ་རིའི་ཕྱོགས་ནས་རྒྱ་ནག་གི་གསང་ཉུལ་དབུགས་ལྒང་ཡིན་པར་དོགས་གཞི་ཅན་ཞིག་ལ་རྗེས་འདེད་བྱེད་བཞིན་པ་དང་འདས་པའི་ཉིན་ཤས་རིང་དབུགས་ལྒང་དེ་ཨ་རིའི་ནུབ་ཕྱོགས་མཁའ་དབྱིངས་སུ་འགུལ་སྐྱོད་བྱས་པའི་ཁྲོད་ཨ་རིའི་མོན་ཐ་ན་ཁུལ་ཐེ་བའི་རྣོ་ཚོར་ཅན་གྱི་མཁའ་ཁུལ་དུ་འཕུར་སྐྱོད་བྱས་ཡོད་ལ་ས་གནས་དེ་ན་ཨ་རིའི་མཁའ་དམག་གི་རྟེན་གཞི་དང་མེ་ཤུགས་འཕུར་མདའ་ཚོད་ལྟ་བྱེད་ས་གསུམ་ཡོད་འདུག་དེ་བཞིན་ཨ་རིའི་ཕྱོགས་ནས་ཨ་རིའི་ནུབ་ཕྱོགས་ནས་མཁའ་དབྱིངས་ནས་དབུགས་ལྒང་དེ་ཤེས་རྟོགས་བྱུང་ན་ཡང་ས་ཐོག་གི་མིར་གནོད་འཚེ་མི་ཕོག་པའི་ཆེད་དུ་ཨ་རིའི་རྒྱལ་སྲུང་ལྷན་ཁང་གིས་གཏོར་སྐྱོན་མི་བྱེད་རྒྱུའི་ཐག་གཅོད་བྱས་ཡོད་ཀྱང་ཨ་རི་དང་རྒྱ་ནག་གི་འབྲེལ་ལམ་ཛ་དྲག་གི་སྐབས་འདིར་རྒྱ་ནག་གིས་དབུགས་ལྒང་བཏང་བ་ཤེས་རྟོགས་བྱུང་བ་དེས་ཡུལ་གཉིས་ཀྱི་བར་གྱི་འབྲེལ་ལམ་ཐད་སྔར་ལས་ལྷག་པར་གནོན་ཤུགས་ཡོང་གི་ཡོད་འདུག། དེ་བཞིན་རྒྱ་ནག་གིས་རེས་གཟའ་པ་སངས་ཉིན་དམངས་སྤྱོད་འཕུར་གྲུ་ཞིག་མཁའ་དབྱིངས་ལམ་ཐིག་ནོར་ནས་ཨ་རིའི་མཁའ་ཁུལ་དུ་སྐྱོད་པའི་གནད་དོན་ཐད་བློ་ཕམ་ཡོད་ཚུལ་བརྗོད་ཡོད་ཅིང། ཨ་རིའི་ཕྱི་སྲིད་ལྷན་ཁང་གི་དཔོན་རིགས་ཤིག་ནས་དེ་ལྟར་ཡིན་པའི་དབང་དུ་བཏང་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་སྦི་ལིན་ཁེན་མཆོག་གིས་རྒྱ་ནག་ནང་གི་གཟིགས་སྐོར་དེ་ཕྱིར་འགྱངས་གནང་བ་གསུངས་འདུག་ཡང་དཔོན་རིགས་དེ་ནས་ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བློ་ཕམ་གྱི་གསལ་བསྒྲགས་སྤེལ་བར་དོ་སྣང་བྱུང་ཡིན་ན་ཡང་དབུགས་ལྒང་དེ་ང་ཚོའི་མཁའ་དབྱིངས་སུ་ཐོན་པ་དེ་ནི་ང་ཚོའི་བདག་དབང་དང་རྒྱལ་སྤྱིའི་ཁྲིམས་དང་འགལ་བ་ཡིན་པའི་གནས་སྟངས་འདི་ནི་ངོས་ལེན་ཐུབ་པ་ཞིག་མ་རེད་ཅེས་གསུངས་འདུག་དེ་བཞིན་སྦི་ལིན་ཁེན་ནས་རྒྱ་ནག་གི་ཕྱི་སྲིད་དཔོན་རིགས་ཝང་དབྱི་ལ་ཁོང་གིས་ཆ་རྐྱེན་ལྡན་པའི་དུས་སུ་རྒྱ་ནག་ལ་ཕེབས་འཆར་ཡིན་པ་གསུངས་འདུག་ཅེས་གོང་བརྗོད་དཔོན་རིགས་ནས་མུ་མཐུད་དུ་བརྗོད་འདུག་དབྱིན་ཇི་དང་ཨོ་སི་ཁྲི་ལི་ཡ་ནས་ཐའེ་ཝན་དང་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུ་ཡིན་པ་བརྗོད་འདུག་ཕྱི་ཚེས་གཉིས་ཉིན་དབྱིན་ཇི་དང་ཨོ་སི་ཁྲི་ལི་ཡའི་བློན་ཆེན་རིམ་པའི་ལོ་འཁོར་ཚོགས་འདུ་ཞིག་དབྱིན་ཇིའི Portsmouth ནང་འཚོགས་སྐབས་ཁོ་ཚོས་ཐེ་ཝན་མཚོ་འགག་དང་ཞི་བདེ་དང་བརྟན་ལྷིང་ཐད་ལ་གྲོས་མོལ་བྱས་ནས་དྲག་ཤུགས་དང་འཇིགས་སྐུལ་གྱི་གནས་སྟངས་མ་ཡིན་པར་ཞི་བའི་ཐོག་མཚོ་འགག་འགྲམ་གཉིས་ཀྱི་གནད་དོན་ཐག་གཅོད་བྱེད་དགོས་པ་བརྗོད་འདུག་གོང་ཞུས་ཚོགས་འདུའི་གསལ་བསྒྲགས་ནང་ཨོ་སི་ཀྲི་ལི་ཡ་དང་དབྱིན་ཇི་ནས་ཐེ་ཝན་དེ་དོན་སྙིང་ལྡན་པའི་ཐོག་རྒྱལ་སྤྱིའི་སྒྲིག་འཛུགས་ནང་ཞུགས་པར་རྒྱབ་སྐྱོར་བྱས་པ་མ་ཟད་ཡུལ་གྲུ་དེ་གཉིས་ཀྱིས་ཐེ་ཝན་ལ་དཔལ་འབྱོར་དང་ཚན་རྩལ་ཉོ་ཚོང་རིག་གཞུང་སོགས་ཀྱི་ཁྱབ་ཁོངས་ནས་འབྲེལ་ལམ་གཏིང་ཟབ་ཏུ་གཏོང་བའི་རེ་བ་ཡོད་པ་བཀོད་འདུག། ཁོ་ཚོས་ཐུན་མོང་གིས་སྒོ་འབྱེད་དང་བརྟན་ལྷིང་ཕུན་སུམ་ཚོགས་པ་བདག་དབང་དང་འགྲོ་བ་མིའི་ཐོབ་ཐང་རྒྱལ་སྤྱིའི་ཁྲིམས་ལ་བརྩི་བཀུར་ཡོད་པའི་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་ཆེན་མོའི་མངའ་ཁུལ་བརྟན་ལྷིང་ལ་ཁག་ཐེག་བྱེད་འཆར་ཡོད་པ་བརྗོད་འདུག་དེའི་སྔོན་ལ་ཨ་རི་དང་ཉི་ཧོང་དེ་བཞིན་ཧྥ་རན་སི་དང་ཨོ་སི་ཁྲི་ལི་ཡ་བཅས་ནས་དེ་མཚུངས་ཀྱི་གསལ་བསྒྲགས་སྤེལ་ཡོད་པ་རེད།

འཛམ་གླིང་གི་བུད་མེད་ནུས་སྟོབས་ཅན་དེ་དག་འདེམས་སྒྲུག་བྱེད་པའི་ལས་དོན་ཐོག་མི་སྣ་བརྒྱ་ར་ལྔ་བཅུ་ཙམ་གྱིས་རོགས་འདེགས་བྱས་ཡོད་འདུག་ལ། Forbes བུད་མེད་དུས་དེབ་ཀྱི་རྩོམ་སྒྲིག་པ Maggie McGrath ཡིས་དུས་དེབ་དེའི་འཛམ་གླིང་གི་བུད་མེད་ནུས་སྟོབས་ཆེ་ཤོས་དག་འདེམས་སྒྲུག་བྱེད་སྐབས་བུད་མེད་ཚོས་ཆབ་སྲིད་དང་ཚོང་ལས་དཔལ་འབྱོར་ནོར་སྲིད་འཕྲུལ་རིག་དང་གསར་འགོད། རོལ་རྩེད་དང་སྒྱུ་རྩལ། སྦྱིན་གཏོང་གི་བྱ་གཞག་ལ་སོགས་ལས་རིགས་འདྲ་མིན་གྱི་ཁྱད་ནུས་ལ་གཞིགས་ནས་འདེམས་ཡོད་སྐོར་དང་དེ་དག་གྲས་སུ། རྒྱལ་ཁབ་རིམ་པའི་ཆེས་མཐོའི་མགོ་ཁྲིད་དང་ཨ་སྒོར་ཐེར་འབུམ་མང་པོ་ཞིག་བདག་རོལ་རྩེད་ཀྱི་ལས་རིགས་ཏེ་གློག་བརྙན་འཁྲབ་སྟོན་པ་དང་གླུ་གཞས་ལེན་མཁན་སྤྱི་ཚོགས་ཁྲོད་ཤུགས་རྐྱེན་ཆེ་ཤོས་ཀྱི་སྒྱུ་རྩལ་པ་དང་བཟོ་ཚོང་ཁང་ཆེ་ཁག་གི་མགོ་བ་སོགས་བུད་མེད་ནུས་སྟོབས་ཅན་བརྒྱ་ཕྲག་མང་པོའི་ནུས་པ་དང་སྟོབས་ཤུགས་བྱས་རྗེས་སོགས་གཞིར་བཞག་སྟེ་དཔྱད་བསྡུར་གྱིས་འདེམས་ཀྱི་ཡོད་སྐོར་མཚམས་སྦྱོར་བྱས་ཡོད་པ་རེད། དུས་དེབ་འདིས་ལོ་ལྟར་འཛམ་གླིང་སྟེང་གི་བུད་མེད་ནུས་སྟོབས་ཆེ་ཤོས་དག་འདེམས་སྒྲུག་བྱེད་བཞིན་པ་ལྟར་ཐེངས་འདི་ནི་འདོན་ཐེངས་བཅུ་བདུན་པ་དེ་ཡིན་པ་དང་ད་ཐེངས་བུད་མེད་ནུས་སྟོབས་ཅན་ཨང་དང་པོ་གསར་བ་ཞིག་སླེབས་ཡོད་པའི་སྐོར

ཁོང་གིས་ཉིས་སྟོང་ལྔ་ལོ་ནས་ཉིས་སྟོང་བཅུ་དགུ་ལོ་བར་ལོ་ངོ་བཅུ་དྲུག་རིང་འཇར་མན་སྲིད་བློན་གྱི་འགན་འཁུར་བའི་རིང་འཇར་མན་དང་ཡོ་རོབ་མངའ་ཁུལ་གྱི་དཔལ་འབྱོར་ཡར་རྒྱས་ཐོག་ནུས་ཤུགས་ཆེན་པོ་བཏོན་ཡོད་པ་མ་ཟད་འཛམ་གླིང་སྟེང་གི་དཀའ་རྙོག་རིགས་ལ་ཐུགས་ཁུར་ཆེར་བཞེས་གནང་མཁན་དང་ཤུགས་རྐྱེན་ཆེན་པོ་བཞག་ཡོད་པར་ཡོངས་གྲགས་ཀྱིས་ངོས་འཛིན་བྱེད་བཞིན་པ་རེད། ལྕམ་ཨན་གྷི་ལ་མར་ཀོལ་གྱིས་འཇར་མན་སྲིད་བློན་གྱི་གོ་གནས་དེ་སྐྱེས་པ་རྐྱང་རྐྱང་གིས་བཟུང་ཡོང་བའི་སྲོལ་རྒྱུན་གཏོར་ཏེ་ཉིས་སྟོང་ལྔ་ལོར་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་ཁབ་ཀྱི་ཆེས་མཐོའི་དབུ་ཁྲིད་བུད་མེད་ཐོག་མ་དེར་གྱུར་ཡོད་པ་དང། ལོ་ཤས་སྔོན་ཁོང་གིས་ཉིས་སྟོང་ཉེར་གཅིག་ལོའི་རྗེས་དེ་སྐབས་གསར་བའི་སྲིད་བློན་གྱི་འོས་འདེམས་ནང་ཞུགས་རྒྱུ་མིན་པ་གསལ་བསྒྲགས་གནང་བ་རེད། ཉིས་སྟོང་ཉེར་གཉིས་ལོའི་བུད་མེད་ནུས་སྟོབས་ཆེ་ཤོས་ཨང་དང་པོ་དེ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་དབུ་ཁྲིད་ལོ་དྲུག་ཅུ་རེ་བཞི་ཡིན་པའི་ཧྥ་རན་སིའི་མི་སེར་ལྕམ་ཨུར་སུ་ལ་བྷན་དར་ལེ་ཡེན་བདམས་ཡོད་པ་དང་ཉིས་སྟོང་བཅུ་དགུ་ལོར་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཙོ་འཛིན་གྱི་འགན་འཁུར་མགོ་བཙུགས་ཡོད་ཅིང

ཁྲིམས་འཛུགས་ལ་འགན་འཁུར་དགོས་ཡོད་ལ་ཉིས་སྟོང་ཉི་ཤུ་ལོར་ཏོག་དབྱིབས་རིམས་ནད་ཀྱི་དཀའ་ངལ་སེལ་ཐབས་སུ་ཡོ་རོབ་དུང་ཕྱུར་བདུན་སྟོང་ལྔ་བརྒྱ་གི་རོགས་སྐྱོར་བྱ་རྒྱུའི་ཁྲིམས་འཆར་བཏོན་ཡོད་པ་དང་ཉིས་སྟོང་ཉེར་གཉིས་ལོར་ར་ཤི་ཡས་ཡུ་ཁུ་རེན་ནང་བཙན་འཛུལ་བྱེད་བཞིན་པར་བློ་སྟོབས་ཆེན་པོས་མདུན་དུ་ཐོན་ནས་ཡུ་ཁུ་རེན་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་དང།

ད་དུང་ར་ཤི་ཡའི་ཐོག་བསྟུད་མར་དཔལ་འབྱོར་ཉེས་ཆད་བཅད་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ལྕམ་ཨུར་སུ་ལ་བན་དར་ལེ་ཡེན་གྱིས་ཉིས་སྟོང་ལྔ་ལོ་ནས་ཉིས་སྟོང་བཅུ་དགུ་ལོ་བར་འཇར་མན་གྱི་བློན་ཆེན་རིམ་པའི་འགན་འཁུར་ཡོད་པ་དེ་ནི་ལོ་ཡུན་རིང་ཤོས་དེ་ཡིན་ཞིང་ལོ་དྲུག་རིང་འཇར་མན་རྒྱལ་སྲུང་བློན་ཆེན་གྱི་འགན་འཁུར་བཞེས་འདུག་ཁོ་མོས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་མངའ་ཁོངས་ལས་གཞན་རྒྱལ་སྤྱིའི་སྟེང་ཤུགས་རྐྱེན་ཆེན་པོ་བཞག་ཡོད་འདུག།

ཁོང་གིས་རྒྱལ་སྤྱིའི་དངུལ་རྩའི་ལས་དོན་ཐོག་ནུས་ཤུགས་ཆེན་པོ་འདོན་ཐུབ་ཡོད་ལ་ཁོང་ནི་གོ་གནས་དེའི་འགན་འཁུར་མཁན་བུད་མེད་ཐོག་མ་དེ་ཡིན་ཞིང་དངུལ་ལོར་སྟངས་འཛིན་གྱི་སྲིད་ཇུས་ཐག་གཅོད་གནང་མཁན་དང་རྒྱལ་སྤྱིའི་ཁྲོམ་རར་ཁ་ལོ་བསྒྱུར་ཐུབ་མཁན་ཆགས་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ཁོང་གིས། ཉིས་སྟོང་བཅུ་དགུ་ལོར་ཡོ་རོབ་དབུས་དངུལ་ཁང་གི་འགོ་འཛིན་གྱི་འགན་བཞེས་མགོ་བཙུགས་ཡོད་པ་དང་ཉིས་སྟོང་བཅུ་གཅིག་ལོ་ནས་ཉིས་སྟོང་བཅུ་དགུ་ལོ་བར་ཁོང་གིས་རྒྱལ་སྤྱིའི་དངུལ་ལོར་ཐེབས་རྩའི་སྒྲིག་འཛུགས་ནང་འཛམ་གླིང་གི་དངུལ་ལོར་སྒྲོམ་གཞིར་བརྟན་བརླིང་ཐོག་ནུས་ཤུགས་ཆེན་པོ་འདོན་ཐུབ་ཡོད་འདུག་ཡང་བུད་མེད་ནུས་སྟོབས་ཆེ་ཤོས་ཨང་གསུམ་པ་ད་ལྟ་ལོ་ན་ལྔ་བཅུ་ང་བརྒྱད་ཡིན་པའི་ཨ་རིའི་སྲིད་འཛིན་གཞོན་པ Kamala Harris ཡིན་ཞིང་ཁོང་ནི་ཨ་རིའི་སྲིད་འཛིན་གཞོན་པ་བུད་མེད་ཐོག་མ་དེ་ཡིན་ཞིང་ཁོང་གི་ཨ་མ་རྒྱ་གར་བ་དང་ཨ་ཕ་མི་རིགས་ནག་པོ་ཡིན་པས་ཨེ་ཤི་ཡའི་རིགས་རྒྱུད་ཅིག་དང་མི་རིགས་ནག་པོའི་རིགས་རྒྱུད་ཅིག་གིས་ཨ་རིའི་སྲིད་འཛིན་གཞོན་པ་འགན་འཁུར་མཁན་ཐོག་མ་དེ་ཆགས་ཡོད་པ་རེད་ཨང་བཞི་པ་དེ་ད་ལྟ་ལོ་དྲུག་ཅུ་རེ་གཅིག་ཡིན་པའི Mary Barra ཡིན་ཞིང། ཁོ་མོས་ཉིས་སྟོང་བཅུ་བཞི་ལོ་ནས་བཟུང་ཨ་རིའི་རླངས་འཁོར་བཟོ་ཚོང་ཁང GM ཞེས་པའི་འགོ་འཛིན་གྱི་འགན་བཞེས་ཡོད་པ་དང། ཁོང་ནི་གོ་གནས་དེ་འཁུར་མཁན་བུད་མེད་ཐོག་མ་དེ་ཆགས་ཡོད་པ་རེད། Mary Barra གིས་འགན་འཁུར་དེ་ལེན་སྐབས་བཟོ་ཚོང་ཁང་དེའི་ཚོང་ལས་བརྡིབས་ནས་གཞུང་གིས་རོགས་སྐྱོབ་བྱེད་དགོས་ཐུག་པའི་ཛ་དྲག་གི་དུས་སྐབས་ཤིག་ཡིན་ནའང་ཁོ་མོས་དཀའ་ངལ་ལ་གདོང་ལེན་གྱིས་མར་ཟག་བཞིན་པའི་བཟོ་ཚོང་ཁང་དེ་ཁ་ཕྱིར་བསྐོར་ཐུབ་པ་བྱུང་ཡོད་པ་མ་ཟད། ཁོ་མོས་འགོ་ཁྲིད་པའི་རླངས་འཁོར་བཟོ་ཚོང་ཁང་དེ་ནི་ཉིས་སྟོང་བཅོ་བརྒྱད་ལོར་འཛམ་གླིང་སྟེང་ཕོ་མོ་གཉིས་བར་གླ་ཆ་འདྲ་མཉམ་ཐོབ་མཁན་ཨང་དང་པོ་དེ་ཆགས་ཡོད་འདུག་ཡང་ཨང་དྲུག་པ་དེ་ད་ལྟ་ལོ་ན་ལྔ་བཅུ་ང་བརྒྱད་ཡིན་པའི་མི་ལེན་དྲ་གེ་ཚི་ཡིན་ཞིང་ཁོ་མོ་ནི་འཛམ་གླིང་སྟེང་གི་འབྱོར་ལྡན་པ་མིང་གྲགས་ཅན་དང་ཨ་རིའི་ཁེ་ལས་བ་གྲགས་ཅན་བེལ་གེ་ཚི་གི་བཟའ་ཟླ་ཟུར་པ་ཡིན་ཞིང། སྔོན་མ་ཁོང་གཉིས་ཀྱི་མིང་ཐོག་ནས Bill དང Melinda Gates ཐེབས་རྩ་ཞེས་པ་དེ་བཙུགས་ཡོད་པ་ལྟར་ཉིས་སྟོང་ཉེར་གཅིག་ལོར་ཁོང་གཉིས་བཟའ་འཐོར་བྱུང་ཡང Melinda Gates གྱིས་ཐེབས་རྩའི་གཙོ་འཛིན་གྱི་ལས་འགན་མུ་མཐུད་འཁུར་ནས་འཛམ་གླིང་གི་ཡུལ་གྲུ་གང་སར་རོགས་སྐྱོབ་ཀྱི་ལས་གཞི་འདྲ་མིན་སྒྲུབ་བཞིན་ཡོད་པ་དང་རོགས་སྐྱོབ་ལས་གཞིའི་ཁོངས་སུ་མི་ཚེ་དོན་དང་ལྡན་པ་ཞིག་བསྐྲུན་རྒྱུ་གཙོ་གཉེར་བྱས་ཏེ་དབུལ་ཕོངས་དང། སློབ་གསོ། འཕྲོད་བསྟེན་སོགས་ཀྱི་དཀའ་ངལ་ཅན་ཚོར་རོགས་སྐྱོབ་ཀྱི་ལས་དོན་ནི་རྒྱ་ཆེར་སྒྲུབ་བཞིན་ཡོད་པ་དང་ལྷག་པར་དུ་ཁོ་མོས་བུད་མེད་དང་བུ་མོ་ན་ཆུང་ཚོའི་ཐོབ་ཐང་སྲུང་སྐྱོབ་ཐོག་ནུས་ཤུགས་ཆེན་པོ་འདོན་བཞིན་ཡོད་འདུག་གཞན་ཡང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེན་ཝུན་ཨང་བཅུ་བདུན་པར་འདེམས་ཡོད་པ་དང་ཁོང་གིས་རྒྱ་ནག་གི་ཁ་གཏད་དུ་བློ་སྟོབས་ཆེན་པོས་ཐའེ་ཝན་སྲུང་སྐྱོབ་གནང་བཞིན་པར་མི་དམངས་ཀྱིས་ཚད་མཐོན་པོའི་རྒྱབ་སྐྱོར་བྱས་ཏེ་ཉིས་སྟོང་ཉི་ཤུ་ལོར་བསྐྱར་དུ་སྲིད་འཛིན་དུ་འདེམས་ཡོད་པ་དང་ཁོང་གིས་ཐའེ་ཝན་དེ་འཛམ་གླིང་སྟེང་མེད་དུ་མི་རུང་བའི་ཡུལ་གྲུ་ཞིག་ཏུ་བསྒྱུར་ཐབས་སུ་འབད་བརྩོན་གྱིས་ད་ལྟ་ཡུལ་དེའི་འཕྲུལ་རིག་ལག་རྩལ་དང་ནུས་པའི་ཐོན་ཁུངས་འཛམ་གླིང་གི་མདུན་གྲལ་དུ་སླེབས་ཐུབ་ཡོད་པར་ངོས་འཛིན་བྱས་འདུག་ཡང་རྒྱ་ནག་གི་ཉེན་འགོག་འགན་སྲུང་ཚོང་ལས་ཁང་སྟེ་ཕིང་ཨན་འགན་སྲུང་ལས་ཁང་གི་འགོ་འཛིན་ཏེ CEO ལོ་བཞི་བཅུ་ཞེ་དྲུག་ཡིན་པའི་ཇེ་སི་ཁ་ཐན་ཨང་སུམ་ཅུ་སོ་བཞི་པ་རེད་ཁོ་མོ་ཐེངས་དང་པོར་བུད་མེད་ནུས་སྟོབས་ཅན་གྱི་མིང་ཐོའི་ནང་གསར་དུ་ཚུད་པའི་བུད་མེད་བཅུ་དྲུག་ཡོད་པའི་གྲས་ཡིན་པ་རེད། ཨེ་ཤི་ཡའི་མངའ་ཁུལ་གྱི་ཉེན་འགོག་འགན་སྲུང་ལས་ཁང་ཆེ་ཤོས་དེས་ཨ་སྒོར་ཐེར་འབུམ་བརྒྱ་ལྷག་གི་བདག་དབང་བཟུང་ཡོད་འདུག་ཡང་རྒྱ་གར་གྱི་འཕྲུལ་རིག་ལག་རྩལ་ཐད་ཀྱི HCL ཞེས་པའི་བཟོ་ཚོང་ཁང་གི་གཙོ་འཛིན་ལོ་བཞི་བཅུ་ཞེ་གཅིག་ཡིན་པའི Roshni Nadar Malhotra ཨང་ལྔ་བཅུ་ང་གསུམ་པར་འདེམས་ཡོད་པ་དང་རྒྱལ་སྤྱིའི་རང་བཞིན་གྱི་འཕྲུལ་རིག་ལག་རྩལ་ཁང་དེར་ཨ་སྒོར་ཐེར་འབུམ་བཅུ་གཉིས་ཀྱི་བདག་དབང་ཡོད་འདུག། དེ་བཞིན་དུ་རྒྱ་ནག་དང་རྒྱ་གར་བརྩིས་པའི་ཨེ་ཤི་ཡའི་ཡུལ་གྲུ་ཁག་ནས་བུད་མེད་བཅུ་དགུ་ཙམ་ཐེངས་འདིའི་འཛམ་གླིང་གི་བུད་མེད་ནུས་སྟོབས་ཆེ་ཤོས་མི་གྲངས་བརྒྱ་གི་མིང་ཐོའི་ནང་སླེབས་ཡོད་པ་རེད། གཞན་ཡང་འཛམ་གླིང་གི་བུད་མེད་ནུས་སྟོབས་ཆེ་ཤོས་ཚོའི་ཁྲོད་ཀྱི་མང་ཆེ་བ་བུ་ཕྲུག་གི་ཨ་མ་ཡིན་འདུག་སྐད་གྲགས་ཆེ་བའི་ཨ་རིའི Forbes དུས་དེབ་དེ་གཅིག་དགུ་བཅུ་བདུན་ལོར་གསར་དུ་འགྲེམ་སྤེལ་བྱེད་འགོ་བཙུགས་པ་དང་དང་ཐོག་དཔལ་འབྱོར་དང་འབྲེལ་བའི་གནས་ཚུལ་འདོན་སྤེལ་བྱེད་པའི་དུས་དེབ་ཅིག་ཡིན་ནའང་ཕྱིས་སུ་རིམ་བཞིན Forbes བུད་མེད་དུས་དེབ་སོགས་ཚན་ཁག་སྣ་མང་ཅན་དུ་གྱུར་ཡོད་འདུག། གསན་མཁན་རྣམ་པ་ཐེངས་འདིའི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་ཆུ་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་ཆུ་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར་ཡང་དགོང་མོའི་ཆུ་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས